Queensland མངའ་སྡེའི་སྤྱི་ཟླ་བཅུ་གཅིག་པའི་ཚེས་གསུམ་ནས་བཟུང New South Wales གྱི་ས་མཐའ་ཁུལ་ཁག་ལ་ས་མཚམས་སྒོ་འབྱེད་ཀྱི་ཡོད་ཀྱང Sydney ས་ཁུལ་དང། Victoria མངའ་སྡེར་མུ་མཐུད་ས་མཚམས་སྒོ་འབྱེད་མེད་པས་ཡུལ་སྐོར་སྤྲོ་འཆམ་དང་འབྲེལ་བའི་ཚོགས་སྡེ་ཁག་གིས་ས་གནས་སོ་སོའི་ཚོང་ལས་རྣམས་སླར་གསོ་ཡོང་མི་ཐུབ་པའི་སེམས་འཚབ་གནང་བཞིན་ཡོད་འདུག

ཨོ་སི་ཀྲི་ལི་ཡའི་ལྷོ་ཕྱོགས་སུ་ཡོད་པའི་མངའ་སྡེ་གཉིས་པོའི་ནང་ཏོག་དབྱིབས་ནད་དུག་གི་གནས་ཚུལ་མུ་མཐུད་ཐོན་གྱི་ཡོད་པས་མཁས་པའི་ལམ་སྟོན་ལ་གཞིགས་ནས་ཐག་གཅོད་དེ་ལྟར་བྱས་པ་ཡིན་ཞེས་ཁོ་མོས་གསུངས་དོན། ང་ཚོའི་མངའ་སྡེའི་འཕྲོད་བསྟེན་གནད་དོན་གྱི་སྤྱི་ཁྱབ་ཀྱིས་གནས་སྟངས་ཇི་མ་ཇི་བཞིན་ང་ལ་འགྲེལ་བརྗོད་གནང་ནས་གོམ་པ་མདུན་སྐྱོད་ཇི་ལྟར་དགོས་པ་ལམ་སྟོན་གནང་བ་བཞིན་ངས་དེ་ལ་མཐའ་གཅིག་ཏུ་མོས་མཐུན་བྱས་པ་ཡིན། འོན་ཀྱང། མི་མང་པོ་ཞིག་གིས་ཐག་གཅོད་དེ་རྒྱུ་མཚན་དང་ལྡན་པ་ཞིག་མེད་པ་མཐོང་གི་ཡོད་འདུག་དེ་ཡང་གནམ་གྲུའི་ཚོང་ལས Qantas ཀྱི་སྤྱི་ཁྱབ་འགན་འཛིན Alan Joyce ལགས་ཀྱིས། ནད་དུག་གི་ཉེན་ཁ་ཧ་ཅང་ཚབས་ཆེན་པོ་མེད་པའི་ས་ཁུལ་ཁག་ནས Queensland མངའ་སྡེར་འགྲུལ་སྐྱོད་མི་ཆོག་པ་ནི་རྒྱུ་མཚན་ཡང་དག་མེད་པའི་ཐག་གཅོད་དགོད་བྲོ་པོ་ཞིག་ཡིན་པ་དང། དེས་སྤྱི་ཚོགས་དང་དཔལ་འབྱོར་ལ་གནོད་འཚེ་ཆེན་པོ་བཟོ་གི་ཡོད་ཅེས་གསུངས་ཡོད་འདུག

ད་ལྟ་གནས་སྐབས་རིང་ང་ཚོ་ཁྲོམ་ར་ཆུང་ཆུང་ཞིག་ལ་བརྟེན་ནས་ཡོད་པས། དུས་ཡུན་ག་ཚོད་བར་དུ་གྲོང་ཁྱེར་གཅིག་ཁོ་ནར་བརྟེན་ནས་མུ་མཐུད་ཚོང་ལས་གཉེར་ཐུབ་མིན་ཤོད་ཐུབ་ཡ་མི་འདུག་ས་མཚམས་དམ་དྲག་བྱེད་པར་ངས་རྒྱུ་མཚན་སྤུ་ཙམ་མཐོང་གི་མི་འདུག་དེ་བཞིན New South Wales མངའ་སྡེའི་བློན་ཆེན་ལྕམ Gladys Berejiklian མཆོག་གིས་ཐག་གཅོད་དེར་དགག་པ་ཡོད་ཅེས་ཁོ་མོས་གསུངས་དོན།

ས་མཚམས་དམ་དྲག་དང་འབྲེལ་བའི་ཐག་གཅོད་རྒྱུ་མཚན་དང་ལྡན་པ་ཞིག་གནང་དགོས་ཞེས་ཁོ་མོས་གསུངས་དོན། ས་མཚམས་དམ་དྲག་ལྷོད་དུ་བཏང་སྐབས་ངས་རྒྱུ་མཚན་དང་བྱམས་དང་སྙིང་རྗེ་ལྡན་པའི་ཐག་གཅོད་གནང་བར་རེ་སྐུལ་ཞུས་ཡོད། ཉེ་བའི་དུས་སུ་ནུབ་ཕྱོགས་ཨོ་སི་ཀྲི་ལི་ཡའི་མངའ་སྡེ་ཕུད་པའི་མངའ་སྡེ་གཞན་ཡོངས་ཀྱིས་འདི་ལོའི་ཡི་ཤུ་འཁྲུངས་སྐར་དུས་ཆེན་སྔོན་ལ་ཨོ་སི་ཀྲི་ལི་ཡའི་ནང་ཕན་ཚུན་འགྲུལ་སྐྱོད་ཆོག་པ་བཟོ་བར་ཁས་ལེན་བྱས་ཡོད་འདུག་ད་ཆ་ནུབ་ཕྱོགས་ཨོ་སི་ཀྲི་ལི་ཡའི་མངའ་སྡེས་ཀྱང་ཟླ་བ་རྗེས་མའི་ནང་ནིའུ་སའུཐ་ཝེལ་དང་ཝིག་ཏོ་རི་ཡའི་ནང་ཏོག་དབྱིབས་ནད་པ་ཉུང་ཤས་ཤིག་ཆགས་པ་ཡིན་ན་ས་མཚམས་དམ་དྲག་ལྷོད་དུ་བཏང་འཆར་ཡོད་འདུག། ཡང Queensland མངའ་སྡེའི་ད་ལྟ་ཡོད་བཞིན་པའི་ས་མཚམས་དམ་དྲག་དེ་ཕྱི་ཟླ་བཅུ་གཅིག་གི་ཟླ་མཇུག་ལ་བསྐྱར་ཞིབ་གནང་གི་ཡོད་འདུག་གནས་ཚུལ་དེ་ནི SBS གི་གསར་འགོད་པ Lin Evlin ལགས་ཀྱིས་ཕྱོགས་སྒྲིག་གནང་བ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ཁྱེད་ཀྱིས་གནས་ཚུལ་དེ་དང་དེ་འདྲ་བ Apple Podcast དང Google Podcast དེ་བཞིན Spotify བཅས་ཀྱི་ཐོག་གསན་ཆོག།